ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་འདི་ཨ་ས་གི་བ་ནི་ལས་རིམ་ཉི་ཁྱེད་རང་ཆོས་ལ་ཨ་ས་སྟེར་མཁན་གྱི་ལས་རིམ་དྲང་པོ་གྱི་འགྲོ་སྟངས་དང།

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉི་གི་འདི་ལས་རིམ་འདི་ག་འདྲ་གལ་ཟིན་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉི་ལ་གསུང་རོགས་གནང་ཉི་ལ་གསུང་མཁན་གི་ཐོག་ལ་ཡི་གེ་གལ་ཚད་གི་རྒྱ་དེ

ལ། རེ་ཌི་ཡོ་ནས་མི་མང་ཚང་མས་ཀྱི་བར་ལ་གསན་ཞུ་གི་ཡོད། མི་མང་ལྷན་རྒྱས་རྣམ་པ་ཚོ་ལ་ང་ཡི་ཨ་ས་ཡི་སེ་མེན་གྱི་ཡབ་ཡེ་ཤུ་གི་ལས་ནས་བཀྲ་ཤིས་བདེ་ལེགས་ཅིག་ཞུ་ཡིན་ནོ་ཞེས། དེ་རིང་གི་འདི་ལས་རིམ་འདི་ཁྱེད་ཚོ་མི་མང་ཚང་མས་ཀྱི་བར་ལ་ཕུལ་མཁན་གྱི་སྐབས་ཀྱི་དོན་ནས་ང་ཡང་ཐུགས་རྗེ་ཆེ་ཞེས་ཞུ་གི་ཡོད་ནོ་ཞེས། མི་མང་ལྷན་རྒྱས་རྣམ་པ་ཚོ། ད་དེ་རིང་གི་ཡབ་ཡེ་ཤུ་གི་དོན་ནས་ཁྱེད་ཚོ་མི་མང་ཚང་མ་ལ་ཡང་ང་དོན་དག་ཅིག་འཁྱེར་ནས་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་སླེབས་ཏེ་ཡོད་པ་རེད། དེ་རིང་གི་འདིའི་ལས་རིམ་ནི་ཁྱེད་ཚོ་མི་མང་ཚང་མ་ལ་ང་གདོང་ལས་ཕུལ་ནས་དེ་ནས་ཁོང་ཚོ་མཉམ་དུ་ཡང་ང་སྨོན་ལམ་ཅིག་ཞུ་གི་ཡིན་ནོ་ཞེས་ཡབ་ཡེ་ཤུ་ཡབ་ཡེ་ཤུ་གི་དོན་ལ་ཕྱག་འཚལ་ལོ། ཁོ་ཚོའི་གི་འགྲོ་སྟངས་ལ་ཕྱག་འཚལ་ལོ། ཁོ་ཚོའི་སྡོད་སྟངས་ལ་ཕྱག་འཚལ་ལོ། ཁོ་ཚོ་མཉམ་དུ་འགྲོ་གིན་གི་སྐབས་ལ་ང་དེ་རིང་ཁྱོད་ཀྱི་ལས་རིམ་གི་ཐོག་ལ་སླེབས་གནང་དུ་ཡོད་པ་རེད། ཨོ་ད་འདི་ལ་ཁྱོད་ཀྱིས་ང་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ནོ་ཞེས་ཁྱོད། དཀོན་མཆོག་ཡིན་ཁྱོད་འདི་འཛམ་བུ་གླིང་གི་ཡབ་ཡིན་ཁྱོད་འདི་འཛམ་བུ་གླིང་ལ་འགྲོ་སྟངས་བྱེད་མཁན་གི་མི་མང་གི་ཐོག་ལ་རྒྱབ་སྐྱོར་བྱེད་མཁན་གི་ཡབ་རེད། འདི་ཡབ་ཀྱི་ཐོག་ནས་ཉི་མི་མང་ཚང་མ་སྤུ་གུ་རེད་འདི་སྤུ་གུ་འདི་ཁྱེད་ཚོ་མི་མང་ཚང་མ་གི་སྐབས་ལ་ང་གི་ལས་ར་ལས་ཀ་བྱེད་ཀྱི་གི་སྐབས་ལ་མི་མང་ཚང་མའི་གི་བར་ལ་འདི་གི་ཆོས་འདི་འགྲོ་སྟངས་ཚུགས་མཁན་གི་ཐོག་ལ་ཁྱོད་ཀྱིས་ང་ལ་རྒྱབ་སྐྱོར་གནང་རོགས་གནང་ཅེས་སྨྲས་ཏེ་ང་ཁྱོད་ལ་སྨོན་ལམ་དང་པོ་ཞིག་ཞུ་བས་འདི་སྨོན་ལམ་ཅིག་གསན་ཞུ་རོགས་གནང་ཅེས་སྨོན་ལམ་འདི་བརྒྱབ་ནས་ཁྱོད་ཀྱིས་ང་ལ་ཕན་ཐོགས་མང་པོ་ཞིག་བྱུང་ན་ང་འདི་ལ། སྐྱིད་པོ་ཞེ་དྲག་ཞིག་འོང་གི་ཡོད་དོ་ཞེས་ད་ཁྱོད་ཐེངས་གཉིས་པ་དེ་འདི་ལ་སླེབས་དགོས་ཡོད་པ་རེད་འདི་གི་ཐོག་ལ་ང་སྨོན་ལམ་ཅིག་ཞུ་གི་ཡིན་ཨ་མེན། མི་མང། ལྷན་རྒྱས་རྣམ་པ་ཚོ་ད་དེ་རིང་གི་འདི་ང་ཡབ་ཡེ་ཤུ་གི་དོན་དང་ཁོང་ཚོའི་གི་གསུང་རབ་དེ་ཁྱེད་ཚོ་མི་མང་ཚང་མའི་གི་ཐོག་ལ་ཕུལ་མཁན་གི་སྐབས་ནས་ང་ཅི་ཞུ་གི་ཡོད་ཟེར་ན།

འདི་ལས་ཀ་བྱེད་དགོས་ཀྱི་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ། དང་པོ་འདི་ནས་རང་གི་རོགས་འདི་ཡག་པོ་ཡོང་ནས་དཀོན་མཆོག་གི་སྨོན་ལམ་འདི་བྱུང་གི་རེད། འདི་རོགས་འདི་ཡག་པོ་ཡོད་ན་འོ་རང། འདི་རོགས་མཉམ་དུ་འདྲེན་པ་མེད་པར་མཉམ་དུ་ཡོང་གི་རེད། རང་གི་རོགས་འདི་ཡག་པོ་ཡོད་ན་རང་གི་སྙིང་ནང་གི་སྐད་ཆ་ཚང་མ་བཤད་ཀྱི་རེད། མི་མང་ལྷན་རྒྱས་རྣམ་པ་ཚོ་རྣམ་པ་ཚོ་ཡབ་ཡེ་ཤུ་གི་ལས་བྱེད་མཁན་གྱི་ཐོག་ལ། དཀོན་མཆོག་གིས་རང་ལ་སྨོན་ལམ་གནང་གི་རེད་མི་མང་ལྷན་རྒྱས་རྣམ་པ་ཚོ་འོ་རང་གི་དཀོན་མཆོག་ལ་དཀོན་མཆོག་གི་ལས་དང་དཀོན་མཆོག་གི་འགྲོ་སྟངས་དེ་ཚང་མ་ཁོང་ལ་ཞུ་ན་དེ་ནས་དཀོན་མཆོག་གིས་འོ་རང་ལ་རྒྱབ་སྐྱོར་གནང་གི་ཡོད་རེད་དཀོན་མཆོག་ལ་སྨོན་ལམ་ཅིག་དང་པོ་ཞུ་དགོས་གི་ལས་ཀ་ཅི་ཚང་གོ་བྱས་ན་གདོང་ལས་དཀོན་མཆོག་མཉམ་དུ་སྨོན་ལམ་ཡག་པོ་ཅིག་ཞུ་ན་དཀོན་མཆོག་གིས་ཅི་ཚང་གོ་ཀ་ཅི་རང་ལ་གནང་འོང་གི་ཡོད་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ཁོང་གིས་རང་གི་རྒྱབ་སྐྱོར་བྱེད་མཁན་མིན།

ལ་རོགས། གསོན་ཏེ་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་དཀོན་མཆོག་ཅི་གསུང་ཟེར་ན་ང་ཁྱོད་ལ་སྨོན་ལམ་ཅིག་ཞུ་ན་ང་ལ་སྨོན་ལམ་ཅིག་མང་པོ་ཞིག་ཞུ་ང་འདི་འཛམ་བུ་གླིང་ལ་ལྷ་མེད་དེ་ང་ལྷ་ཆེ་ཤོས་ཡིན་ང་འདི་འཛམ་བུ་གླིང་ལ་ང་རོ་བ་ཞེ་འདང་གང་ཡང་ལྷ་མེད་འདི་ལ་ང་ལ་རོགས་རམ་བྱས་ནས་ང་ལ་ལྷ་དང་འདི་ཟེར་ན་དེ་ནས་ཁྱོད་ཀྱིས་ཁྱོད་ཚོ་ལ་ངས་རོགས་པ་བྱེད་དགོས་ཡོད་མེད་དེ་དཀོན་མཆོག་གིས་ཞུས་དུ་ཡོད་པ་རེད་ཅེས་མི་མང་ལྷན་རྒྱས་རྣམ་པ་ཚོ་འདི་སང་ནས་ད་དཀོན་མཆོག་ལ་རོགས་རམ་ལ་དཀོན་མཆོག་མཉམ་དུ་འགྲོ་ཁུག་ན་དཔེ་མི་འདྲ་ཞིག་ཡག་པོ་ཡོང་བ་རེད་ཅེས་མི་མང་ལྷན་རྒྱས་རྣམ་པ་ཚོ་ང་ཡི་ཡབ་དཀོན་མཆོག་གིས་གནང། ཞེས་ན་ཚང་མ་དཀོན་མཆོག་སྟེར་དགོས་མཁན་ཡོད་འོ་དཀོན་མཆོག་གིས་གང་གནང་བ་དེ་དཀོན་མཆོག་གིས་སྟེར་དགོས་གི་ཡོད་པ་རེད་ཅེས་རང་གི་རོགས་ཡི་ཐོག་ལ་རང་གི་བྱུས་པ་སྟེར་ན་ཡག་པོ་ཡོང་བར་རང་གི་རོགས་གི་ཐོག་ལ་ཅི་ཚང་གོ་ཞིག་རོགས་རམ་བྱས་དགོས་གི་ཡོད་དོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་རང་མཉམ་དུ་འགྲོ་གི་རོགས་པ་དེ་ལ་ནམ་བེ་ནང་ག་བཙུན་རྒྱབ་ནས་ཁོ་ལ་འུ་དེ་བེ་སི་མ་ན་ཁོ་ཡང་དེ་དཀོན་མཆོག་གི་ཞལ་བཟིའུ་ཡོད་ད་ཞིག།

གཉིས་ས་ཆ་གནང་བ་རེད། ཡབ་ཡེ་ཤུ་དང་འོ་རང་གཉིས་ཀྱི་བར་ལ་སྡུག་པོ། སྡུག་པོ་དང། གི་ག་རོག་གོ་སྐོན་གི་རེད། དཀོན་མཆོག་འདིས་རོགས་རམ་གནང་གི། གནང་གི། ཀྱེ་སྐྱབས་རེ་ཡབ་ཡེ་ཤུ་འདི་ཡག་པོ་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ཁོང་གི་འགྲོ་སྟངས་ལ་ཕྱིན་ན་རང་དཀོན་མཆོག་གིས་རང་ལ་ཡག་པོ་བྱེད་ཀྱིན་ཡོད་པ་རེད། ང་འདི་སྐད་ཞུས་པ་ཡིན་ན་མི་མང་ལྷན་རྒྱས་རྣམ་པ་ཚོ། ཡབ་ཀྱི་ཡབ་ཡེ་ཤུ་གིས་མི་ཡི་ཐོག་ལ་གང་མིན་ཚད་ཡག་པོ་བྱེད་ཀྱིན་ཡོད་པ་རེད། འདི་ལ་མི་གཅིག་ཞིག་གིས་རང་གི་རོགས་ཀྱི་ཐོག་ལ་རང། བྱུག་པ་སྟེར་བ་རེད་མི་ཡི་ཐོག་ལ་རང་གི་བྱུག་པ་དེ་གང་མིན་ཚད་ཆེན་པོ་ཡིན་པ་རེད་དེ་དུ་ཟས་ལ་རང་གི་བྱུག་པ་རང་གི་རོགས་ལ་སྟེར་མཁན་ནང་བཞིན་དེ་གང་མིན་ཚད་ཡག་པོ་ཡོང་བ་རེད་མི་མང་ལྷན་རྒྱས་རྣམ་པ་ཚོ། དེ་ནས་ཁོང་གིས་རང་ལ་དུག། དུང་བུ་དང།

དབང་ལ་བསམ་བློ་ཡག་པོ་བཏང་སྟེ་ཞུ་གི་ཡོད། ཁོང་གིས་རང་གི་བྱིས་པ་འདི་ལ་ཤོག་སྨྲས་ཏེ་ཁོ་རང་ལ་གནང་གི་རེད། ལྷའི་བུ་རང་ཐོག་ལ་མཉམ་བསྲེ་བྱས་ན་སྨྲས་བུ་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ། དཀོན་མཆོག་འདི་སྡུག་པོ་རེད་མི་མང་འདི་ཡི་ང་རེད། དཀོན་མཆོག་གིས་ཁོ་རང་གི་ཐོག་ལ།

མི་མང་ལྷན་རྒྱས། རྣམ་པ་ཚོ་དེ་རིང་གི། དེ་རིང་གི་རང་འདི་ཡི་ཚོགས་ལ་ཕེབས་གནང་སྟེ་དེ་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ནོ་ཞེས། མི་མང་ལྷན་རྒྱས་རྣམ་པ་ཚོ་ང་དེ་རིང་གི་ཐོག་ནས། ཡབ་ཡེ་ཤུ་གི་བཀའ་དེ་ཁྱེད་ཚོ་མི་མང་ཚང་མས་ཀྱི་བར་ལ་ཕུལ་མཁན་གྱི་ཁམས་ནས་ཁོང་ཚོ་དང་འོ་རང་དེ་དུང་འབུ་དང་ཡིལ་ང་དྲག་པོ་རེད་ཁོང་ཚོ་འོ་རང་ལ་རོགས་བསམ་དགོས་ཡོད་ཁོང་ཚོ་གིས་འོ་རང་ལ་ཕུ་བོ་བསམ་དགོས་ཡོད་ཁོང་ཚོ་གིས་འོ་རང་ལ་གྲོགས་པོ་བསམ་དགོས་ཡོད་འོ་འདི་གའི་ཐོག་ལ་ཁོང་ཚོ་ལ་ཡག་པོ་བྱས་ན་ཁོང་ཚོ་མཉམ་དུ་རོགས་པ་བྱས་ན་ཁོང་ཚོ་གིས་རོགས་རམ་བྱས་ན་འདི་མི་ཚེ་དཔེ་མི་ཚེ་ཡག་པོ་འོང་དགོས་ཡོད་ཞེས་ང་འདི་ལ་ཁྱེད་ཚོ་མི་མང་ཚང་མ་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ནོ་ཞེས་ངས་ཀྱིས་ཁྱོད་ལ་འདི་བཀའ་ཞིག་གནང་བའི་སྐབས་ལ་ཁྱོད་ཀྱིས་ང་ལ་རོགས་རམ་གནང་རོགས་གནང་ཅེས་མི་མང་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་འདི་ལས་རིམ་ལ་ཁྱོད་ཚོ་མི་མང་ཚང་མ་ཕེབས་གནང་ཟིན་ང་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན། ཡང་སང་ཉིན་དུས་ཚོད་འདི་གའི་ཐོག་ལ་ཁྱོད་ཚོ་མི་མང་ཚང་མ་མཉམ་དུ་ང་ཞུགས་ཡོང་གི་ཡིན་ཁྱོད་ལ་ང་རོགས་རམ་གནང་གི་ཡིན་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན། ད་སང་ཉིན་དུས་ཚོད་འདི་གའི་ཐོག་ལ་ཁྱོད་མཉམ་དུ་ང་སླེབས་ཀྱི་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་གསན་ཞུ་རོགས་གནང་དེ་རིང་གི་དུས་ཚོད་འདི་ལ་ཁྱོད་ཕེབས་གནང་སྲིད་ང་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན། ཨ་མེན་བཀྲ་ཤིས་བདེ་ལེགས། སགེ་བ་ནི་རེ་མི་མང་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་དེ་ཁྱེད་ཚོ་མི་མང་ཚང་མ་ལ

དུས་བཞིའི་ལ། རེས་འགྲོ་ནས་མི་མང་ཚང་མས་ཀྱི་བར་ལ་སེམས་མྱོང་གི་ཡོད། མི་མང་ལྷན་རྒྱས་རྣམ་པ་ཚོ་མི་ག་འདྲ་བྱུང་བ། དཀོན་མཆོག་གིས་རང་འདྲ་པོ་བའི་མི། བཟོས་གནང་བ་རེད། སྐྱེས་པ་ཕོ་དང་བུད་མེད་ཡང་ཁོང་གིས་བཟོས་གནང་བ་རེད། དཀོན་མཆོག་གིས་ཁོང་ཚོ་ལ་བྱིན་གྱིས་བརླབས་གནང་བ་རེད། ཁོང་ཚོ་གང་ཡིན་ཟེར་ན་ཡབ་དཀོན་མཆོག་གིས། རང་འདྲ་བ་རང་མི་བཟོས་གནང་བ་རེད། འོ་ད་རང་འདྲ་བ་མི་བཟོས་ནས་དེ་ནས་སྐྱེས་དམན་བཅས་བཟོས་གནང་བ་ཡིན། གཙོ་བོ་དཀོན་མཆོག་གིས་འཛམ་བུ་གླིང་འདི་ཡི་ས་ནས་མི་བཟོས་གནང་བ་རེད། འཛམ་བུ་གླིང་ལ་དཀོན་མཆོག་གིས་ཅི་བཟོས་པ་ན་ས་ཐལ་བའི་ཐོག་ལས་མི་བཟོས་གནང་བ་ཡིན། ཁོང་གིས་མི་ཡི་སྣ་ཁུག་ནང་སྲོག་གི་ཕུ་རྒྱག་གནང་ནས། ཤི་ཡག་མེད་པའི་སྲོག་བྱུང་བ་རེད། དཀོན་མཆོག་གིས་ལྡུམ་ར་ཆེན་པོ། སྙིང་རྗེ་པོ་གཅིག་བཟོས་གནང་བ་རེད། ལྡུམ་ར་འདི་ནི་ཨེ་དེན་ཟེར་བའི་ལུང་པ་ཤར་ཕྱོགས་ལ་ཡོད་པ་རེད། ལྡུམ་ར་འདི་ཡི་ནང་ལ་དཀོན་མཆོག་གིས་ཁོ་རང་གིས་བཟོས་པའི་མི་འདི་བསྡད་བཅུག་པ་རེད། དཀོན་མཆོག་གིས་མི་འདི་ཡི་ཨེ་དེན་ལྡུམ་ར་ཡི་སྲུང་མཁན་བཞག་པ་རེད། དཀོན་མཆོག་གིས་མི་འདི་ལ་བཀའ་འདི་གནང་བ་རེད། ལྡུམ་ར་ཡི་ནང་གི་འབྲས་བུ་དེ་ཚོ་བཟའ་ན་འགྲིག་གི་རེད། འབྲས་བུ་ཚང་མ་ཁྱེད་རང་འདོད་པ་ཡོད་པ་བཟའ་ན་འགྲིག་གི་རེད། ཡིན་ནའང་ཤིང་ཏོག་ཤིང་སྡོང་གཅིག་གི་འབྲས་བུ་བཟའ་ཆོག་གི་མ་རེད། དགེ་སྡིག་ཁྱད་པར་འབྱེད་པའི་གི་ཤིང་ཏོག་འདི

དཀོན་མཆོག་གི་རྒྱབ་སྐྱོར་བྱེད་ཆེད་གི་ཐོག་ལ་མི་བཟོས་པ་ཡིན་ནོ་ཞེས་མི་དེ་དཀོན་མཆོག་གིས་བཟོས་གནང་བ་རེད་མི་བཟོ་ཚར་ནས་དེ་ནས་ཡང་སྐྱེས་དམན་ཅིག་བཟོས་གནང་པ་ཡིན་སྐྱེས་དམན་གི་བཟོས་གི་སྐབས་ལ་དཀོན་མཆོག་གིས་དེ་ནས་བདུད་ཀྱིས་འདི་མི་གཉིས་གི་ཐོག་ལ་བདུད་ཀྱི་བཀའ་བསྐྱལ་བྱས་གི་ཐོག་ལ་བདུད་ཀྱིས་མང་པོ་ཞིག་གི་མགོ་སྐོར་བྱེད་པ་ཡིན་ནོ་ཞེས་དེ་མགོ་སྐོར་བྱས་ནས་མི་མང་མི་མང་པོ་ཞིག་གིས་མགོ་སྐོར་མི་མང་མགོ་སྐོར་ཆུད་ནས་བདུད་ཀྱི་བཀའ་བསྐྱལ་བ་ཡིན། དེ་ནི་འོ་རང་ཚེ་འདི་ལ་ཤི་མཁན་གྱི་དང་དེ་ནི་སྡིག་པ་མང་པོ་བྱེད་དགོས་མཁན་གྱི་སྐབས་དེར་འདི་རེད་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ། སྡིག་པ་བྱས་པའི་གི་སྐབས་ལ་དེ་ནི་དཀོན་མཆོག་གིས་འདི་བྱ་ཟེར་བ་ཡིན་དཀོན་མཆོག་གིས་མང་པོ་ཞིག་ལས་ཀ་བྱས་པ་ཡིན་ནོ་ཞེས་འདི་གའི་ཐོག་ལ། ཁོ་ཚོས་སྐད་མང་པོ་ཞིག་འགྲོ་སྟངས་མང་པོ་ཞིག་བྱེད་པ་ཡིན་སྡོད་སྟངས་མང་པོ་ཞིག་བྱེད་པའི་སྐབས་ལ་ཁོ་ཚོས་ཀྱི་འོ་རང་ཚང་མ་ལ་རྒྱབ་སྐྱོར་བྱེད་པ་ཡིན་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་དཀོན་མཆོག་གིས་རང་དྲག་པོ་ཡི་བཟོས་གནང་བ་རེད་སྐྱེས་པ་ཁྱོ་བ་བུ་མོས་ཡང་ཁོང་གིས་བཟོས་གནང་བ་རེད་དཀོན་མཆོག་གིས་ཁོ་ཚོ་ལ་བྱིན་གྱིས་རླབས་པ་གནང་བ་རེད་འོ་ད་བི་དང་བུ་དང་བུ་མོ་དེ་མང་པོ་བཟོས་བཟོས་ནས་དེ་ནི་ཁོ་ཚོས་ཀྱི་ཁོང་ལ་བྱིན་གྱིས་རླབས་པ་ཡིན་ནོ་ཞེས་དབུགས་བཏང་པ་ཡིན་ནོ་ཞེས་ཁོ་ཚོས་ཀྱི་ཅི་ཚང་ཁོ་ཞིག་ཁོ་ཚོ་གནང་བ་ཡིན་ནོ་ཇོ་བོ་དཀོན་མཆོག་གིས་འཛམ་བུ་གླིང་འདི་ཡི་ས་ནས་མི་བཟོས་གནང་བ་རེད། འོ་འཛམ་བུ་གླིང་གི་ཅི་ཚང་པོ་དེ་མི་བཟོས་ཚར་ནས་དེ་ནས་ཅི་ཚང་ཁོ་འབག་བུ་གླང་བུ་སིང་དང་ཤིང་ཏོག་དང་ཅི་ཚང་ཁོ་དེ་གདོང་ནས་བཟོས་ནས་དེ་ནས་མི་དེ་བཟོས་པ་ཡིན་ནོ་ཞེས་གཟའ་བདུན་གྱི་ནང་ལ་ཅི་ཚང་ཁོ་ཁོ་ཚོས་བཟོ་ཟིན་པ་ཡིན་ནོ་ཞེས་དྲུག་གི་ནང་ལ་དེ་ནས་གཟའ་བདུན་གྱི་ཐོག་དེ་ལ་དེ་ནས་ཁོ་ཚོ་ཡང་ང་ངལ་གསོ་བཏང་བ་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་ཞེས་འདི་ལ་འདིའོ། གཟའ་སྤེན་པའི་ཉིན་མོ་དེ་དེ་ནི་ཁོང་གི་དུས་ཆེན་ཡིན་ནོ་ཞེས་ཁོང་སྐྱིད་པོ་བཏང་མཁན་དུས་ཡིན་ནོ་ཞེས་ཁོང་ཚོ་གོ་འོ་འདི་གི་དེ་རིང་གི་ལྷན་རྒྱས་རྣམ་པ་ཚོ་ལ་ཅི་ཞུ་གི་ཡིན་ཟེར་ན Bible ནང་ལ་ཅི་ཞུ་དེ་ཡོད་ན་གཟའ་བདུན་པའི་གི་ནང་དེ་ལ་དེ་ནི་གཟའ་སྤེན་པའི་ཉིན་མོ་དེ་འོ་རང་དུས་ཆེན་ཡིན་དེ་དུས་ཆེན་ལ་ལས་ཀ་ཅི་གང་ཡང་བྱེད་སྤྱད་མི་ཡོང་ཡོད་དོ་ཞེས་ཁོང་ལ་སྨོན་ལམ་ཅིག་བརྒྱབ་ཁོང་ཚོ་མཉམ་དུ་བཞུགས་དེ་ནི་རང་གི Church དགོན་པའི་ནང་ལ་དོད་ནས་དེ་ནི་ཁོང་ལ།

ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡིག་སྐལ་ཚད་ཀྱི་རྒྱ་དེ་དེ་རུ་ཡོད། ཡིག་སྐལ་ཚད་རྒྱ་དེ་ལས་རིམ་ཨ་ས་གི་བ་ནི Post Box Number། གཉིས་ཀླད་ཀོར་ཀླད་ཀོར་ཀླད་ཀོར་གཉིས Kathmandu Nepal།